ང་རང་ཚོ་བསམ་བློ་ལོག་ང་ཚོ་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དང་བདེ་འབྲས་ཀྱི་བསམ་བློ་བཏང་ནས་སེམས་ལ་སྤྲོ་བ་སྐྱེ་ཡ་ཨ་ཅང་ཅང་དེ་ད་ལྟ་དངོས་ཡོད་གནས་ཚུལ་རྒྱ་ཧོར་བོད་གསུམ་གྱི་ཡུལ་གྲུ་འདི་དེ་སངས་རྒྱས་ཀྱི་ཆོས་ལ་དད་པ་ད་ག་ཡིན་ནས་ང་ལ་ཆ་བཞག་ནས་དད་པ་དང་མོས་པ་པའི་རྩེ་གཅིག་ཡོད་འདོད་པ་ཅིག་ཕལ་ཆེར་ཆགས་ཏེ་བཞག། ཐེངས་འདིར་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཉིན་གྲངས་གསུམ་རིང་གསུང་ཆོས་བསྩལ་བ་དེའི་ཐོག། དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་དང་དགའ་ལྡན་ཁྲི་རིན་པོ་ཆེ་མཆོག། ས་སྐྱའི་ཁྲི་འཛིན་རྣམ་གཉིས་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་སོགས་ཆེད་ཕེབས་གནང་ཡོད་པས་མ་ཚད། རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་དང་མངའ་སྡེའི་ཆོས་རིག་གི་གཙོ་འཛིན་སྐུ་ཞབས་འཇམ་དཔལ་དབང་འདུས་ལགས་ཆེད་ཕེབས་གནང་ཡོད་པ་རེད། དེ་བཞིན་རྒྱ་གར་དང་འབྲུག་བལ་ཡུལ་དང་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་ཁྱོན་བསྡོམས་པའི་དད་ལྡན་ཆོས་ཞུ་བ་མི་གྲངས་ཁྲི་དྲུག་དང་ལྔ་སྟོང་ལྷག་ཆེད་ཕེབས་གནང་ཡོད་པ་དགའ་ལྡན་ཕོ་བྲང་གི་དྲ་རྒྱའི་སྟེང་གསལ་འདུག་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་ནས་ཉེ་ཆར་རྒྱ་ནག་གཞུང་གིས་བོད་དང་ཤིན་ཅང་སོགས་ཀྱི་ནང་ཆོས་དད་རང་དབང་ལ་དམ་བསྒྲགས་བྱས་ནས་བོད་མི་དང་ཡུ་གུར་བའི་ངོ་བོ་རྩ་བརླག་ཏུ་བཏང་བཞིན་པའི་སྙན་ཐོ་འདོན་སྤེལ་གནང་ཡོད་པ་དང།

རྒྱ་ནག་གཞུང་གིས་གོ་རིམ་དང་འཆར་གཞི་ལྡན་པའི་སྒོ་ནས་རྒྱ་ནག་ནང་ཆོས་དད་རང་དབང་ལ་སྟངས་འཛིན་ཤུགས་ཆེ་བྱས་ཡོད་པ་གསུངས་ཡོད་པ་རེད་ལ། ཉིན་དེ་རང་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་ལ་རྒྱ་ནག་གཞུང་ནས་བོད་མི་དང་ཡུ་གུར་བའི་ཐུན་མོང་མ་ཡིན་པའི་ངོ་བོ་རྩ་མེད་བཟོ་རྒྱུའི་སྲིད་བྱུས་འགོག་སྲུང་གི་སླད་ཨ་རིའི་གཞུང་དང་དེ་བཞིན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་བཅས་ནས་གདོང་ལེན་ཇི་ལྟར་གནང་ཕྱོགས་ཀྱི་སྐོར་ཡིག་ཐོག་ནས་འདྲི་རྩད་གནང་ཡོད་པ་དང།

གི་རི་སི་གི་གྲོང་ཁྱེར་ཨན་ཐེན་སི་ནས་མཁས་དབང་སོག་ཀ་རི་སི་མཆོག་ནས་མང་ཚོགས་ཡི་བསམ་ཚུལ་འདོད་པ་དང་མཚུངས་པའི་སྲིད་གཞུང་དང་འགོ་ཁྲིད་དགོས་པ་དེ་གལ་ཆེན་པོ་ཡིན་པའི་གི་བསམ་ཚུལ་བཏོན་ཡོད། དེའི་རྗེས་སུ་བསམ་ཚུལ་དེ་དག་ལག་བསྟར་བྱུང་བའི་གི་ཆབ་སྲིད་ཀྱི་ལམ་ལུགས་དེ་རིམ་པས་ཁོང་གི་རྗེས་འཇུག་པ་རྣམས་ནས་མུ་མཐུད་ནས་གི་དེ་ལྟར་ཡོང་ཐབས་ལ་འབད་བརྩོན་གནང་བའི་གི་ཐོག་འཛམ་གླིང་གི་ས་ཆ་མང་པོ་ཞིག་གི་ནང་ལ་དམངས་གཙོ་ལམ་ལུགས་ཡི་ཐོག་ལ་གཞུང་འཛིན་བྱེད་རྒྱུའི་མི་མང་ནས་འདོད་མོས་ཆེན་པོ་བྱུང་ཡོད་སྟབས། སྲིད་གཞུང་གི་ལམ་ལུགས་སྣ་ཚོགས་ཤིག་གི་འོག་ནས་མི་མང་ནས་ལམ་ལུགས་གཞན་རྣམས་ལ་ངོ་རྒོལ་བྱས་སོ་སོ་གི་ལུས་སྲོག་ལས་དམངས་གཙོ་དེ་གལ་ཆེ་བར་བཟུང་ནས་གི་འཐབ་རྩོད་བྱེད་པའི་གི་འབྲས་བུ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད། ཡང་ཤར་ཕྱོགས་པའི་བཤད་སྲོལ་སྣ་ཚོགས་ཤིག་ཡོད་པའི་ནང་ནས་རྒྱ་གར་ཆོས་ལུགས་རྗེས་འབྲང་པ་ཚོ་གི་བཤད་སྲོལ་གཅིག་དང་ནང་པའི་བྱུང་རིམ་གི་ཐོག་ནས་བཤད་སྲོལ་བཅས་གཅིག་གི་བཤད་སྲོལ་ཁག་མི་འདྲ་བ་གཉིས་ཡོད། དེ་ཡི་ནང་ནས་ནང་པའི་ཆོས་ལུགས་ཀྱི་རྗེས་འབྲང་པའི་གི་བཤད་སྲོལ་ལྟར་བྱས་ན། སངས་རྒྱས་ཀྱི་ཆོས་གཅིག་གི་རང་བཞིན་གྱིས་དམངས་གཙོ་ཉམས་ལེན་བྱེད་ཕྱོགས་ཀྱི་འགྲེལ་བརྗོད་དང་ལག་བསྟར་བྱེད་ཕྱོགས་ནས་གཅིག་མཚུངས་ཡིན་པ་དང་ལྷག་པར་དུ་སངས་རྒྱས་ཀྱི་གནས་ཆེན་ཡངས་པ་ཅན་དུ་ཐོག་མར་དམངས་གཙོ་ཡི་ལམ་ལུགས་ཀྱི་འོས་འདེམས་བྱས་པའི་གི་འགོ་ཁྲིད་འགོ་ཚུགས་བྱུང་བ་ནས་བཟུང། དམངས་གཙོ་དང་འཛམ་གླིང་གི་ཤར་ནུབ་ཡོངས་སུ་རིམ་བཞིན་དར་ཁྱབ་བྱུང་བ་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད། དོན་དེ་ལ་ད་ཆ་མི་དམངས་ནས་འོས་འདེམས་བྱས་པའི་གི་དམངས་གཙོ་ཡི་སྲིད་གཞུང་ངམ། ལམ་ལུགས་དེ་ཡག་ཤོས་ཤིག་ཡིན་པ་དང་དགའ་མོས་ཆེ་ཤོས་བྱེད་ས་ཞིག་ཆགས་ཡོད། གཙོ་བོ་རྒྱལ་རྒྱུད་དང་གྲལ་རིམ། དེ་བཞིན་དྲག་གནོན་རིང་ལུགས་དེ་དག་མེད་ལེ་བཟོས་ནས་གི་དམངས་གཙོ་ཡི་ལམ་ལུགས་ཐོག་ལ་འགྲོ་དགོས་པ་ཁེ་དབང་དང་མི་མང་གི་ཚང་ཆུས་བྱུང་བ་ལྟར་ངོ་རྒོལ་འཐབ་རྩོད་བྱས་པའི་གི་རྗེས་དུས་རབས་སོ་སོ་ཡི་ནང་རྒྱལ་ཁབ་ཁག་ནང་རིམ་བཞིན་དམངས་གཙོ་ཡི་སྲིད་གཞུང་དེ་འགོ་བཙུགས་གནང་ཡོད་པ་རེད། ལྷག་པར་དུ་དུས་རབས་གསར་པའི་ནང་དམངས་གཙོ་རྒྱལ་ཁབ་དང་པོ་དེ་ཨ་མི་རི་ཀ་གི་ས་ཁུལ་ཁག་ནས་དབྱིན་ཇི་ཡི་མངའ་དབང་ནས་འཐབ་རྩོད་བྱས་པའི་རྗེས་ཕྱི་ལོ་ཆིག་སྟོང་བདུན་བརྒྱ་བདུན་ཅུ་དོན་བཞི་སྤྱི་ཟླ་བདུན་པ་ཚེས་བཞི་ཉིན་ཐོག་མར་ས་ཁུལ་ཁག་བཅུ་གསུམ་ལ་རང་དབང་མཉམ་འབྲེལ་གྱི་རྒྱལ་ཁབ་ཆགས་ཏེ་ཕྱི་ལོ་ཆིག་སྟོང་བདུན་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ཕྱི་ཟླ་གསུམ་པ་ཚེས་བཞི་ལ། རྒྱལ་ཁབ་ཀྱི་རྩ་ཁྲིམས་གཏན་འབེབས་ཡི་ཐོག་དམངས་གཙོ་ལམ་ལུགས་དེ་འགོ་བཙུགས་བྱས་ཡོད་པ་རེད། དེ་ཡི་རྗེས་སུ་ས་ཁུལ་སོ་སོ་ཡི་དབུ་ཁྲིད། མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་འོས་འདེམས་བྱས་པའི་ཐོག་ནས་འགོ་ཁྲིད་གདམ་བསྐོ་བྱས་པ་དང་དེ་ནས་ས་ཁུལ་གཞན་ནང་ནས་ཀྱང་མཉམ་འབྲེལ་དེ་ཡི་ནང་ལ་མཉམ་ཞུགས་བྱས་པའི་གི་རྗེས་སུ་ས་ཁུལ་ཁག་ལྔ་བཅུ་ཡོངས་རྫོགས་དེ་གཅིག་ཏུ་སྒྲིལ་བའི་གི་ཨ་རིའི་སྲིད་དབང་གི་རྩ་ཁྲིམས་དང་དེ་བཞིན་ས་ཁུལ་སོ་སོ་ཡི་ནང་དུ་རྩ་ཁྲིམས་ཁག་སོ་སོ་ཡོད་པ་དེ་དག་དུས་ད་ལྟ་ཡིན་ན་ཡང་ལག་ལེན་བསྟར་བཞིན་པ་རེད། དེའི་རྗེས་སུ་ཧྥི་རན་སི་དང་དབྱིན་ཡུལ། ཇར་མ་ནི་དང་ཁ་ན་ཌ་དེ་བཞིན་ཨོ་སི་ཁྲུ་ལི་ཡ་སོགས་ཅིག་གི་ནང་ལ་ཡང་དམངས་གཙོ་ཡི་ལམ་ལུགས་འགོ་བཙུགས་བྱུང་བ་དང་ལྷག་པར་དུ་དུས་རབས་ཉི་ཤུ་པའི་མཇུག་ཏུ་འཛམ་གླིང་ནང་རྒྱལ་ཁབ་མང་དག་ཅིག་དམངས་གཙོ་ལམ་ལུགས་སུ་བསྒྱུར་ཡོད་པ་རེད། ད་ལྟ་ཡི་ཆར་འཛམ་གླིང་ནང་ལ་རྒྱལ་ཁབ་བརྒྱ་དང་བརྒྱད་ཅུ་ལྷག་ཙམ་ཞིག་དམངས་གཙོ་ལམ་སྲོལ་ཡི་ཐོག་ལ་འགྲོ་བཞིན་ཡོད། དུས་རབས་གསར་པའི་དམངས་གཙོ་ནང་ཨ་མི་རི་ཀ་སྲིད་གཞུང་དེ་དམངས་གཙོ་རྙིང་ཤོས་ཤིག་དང་དབྱིན་ཇི་རྒྱལ་ཁབ་ཀྱི་རྩ་ཁྲིམས་དེ་རྩ་ཁྲིམས་ནང་ནས་རྙིང་ཤོས་ཤིག་ཡིན་པ་དང་དེ་བཞིན་རྒྱ་གར་ནི་དམངས་གཙོ་གཞི་རྒྱ་ཆེ་ཤོས་ཤིག་བརྗོད་སྲོལ་ཡོད་པ་རེད། ད་ཡོད་རྒྱ་གར་གྱི་རྩ་ཁྲིམས་ལ་ལེའུ་ཉི་ཤུ་རྩ་གཉིས་དང་དོན་ཚན་སུམ་བརྒྱ་དགུ་བཅུ་གོ་ལྔ་ཡོད་པ་རེད། འཛམ་གླིང་ནང་གི་གཙོ་བོ། དབྱིན་ཡུལ་དང་ཧྥི་རན་སི། དེ་བཞིན་སི་པན་དང་ཇར་མ་ནི་སོགས་རྒྱལ་ཁབ་དེ་དག་ནས་ཕན་ཚུན་དབང་ཆ་དང་རྒྱ་ཁྱོན་འཐབ་རྩོད་ཀྱི་དམག་འཐབ་མང་དག་ཞིག་བྱས་པའི་རྐྱེན་ཡིན། བོད་ཀྱི་སྲིད་གཞུང་ངམ། སྒྲིག་འཛུགས་ཀྱི་ལམ་ལུགས་དེ་ཀྱང། དམངས་གཙོ་ཡི་ཐོག་ལ་འགྲོ་རྒྱུ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཐུགས་དགོངས་རྒྱ་ཆེར་བཞེས་ནས་གི་དམངས་གཙོ་ཡི་ལམ་སྲོལ་ཐོག་ལ་ཕེབས་དགོས་པ་གི་བཀའ་སློབ་ལམ་སྟོན་གནང་བ་བཞིན།

སྐབས་དེར་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་དང་ཁ་མིག་ཤེས་བྱ་བློན་ཆེན་འཇིགས་མེད་དབང་འདུས་མཆོག་གནམ་ཐང་དུ་ཕེབས་བསུར་བཅར་ཡོད་པ་རེད། རྩ་བའི་ཏོག་དབྱིབས་རིམས་ནད་ཀྱིས་རྐྱེན་པས་ལོ་གཉིས་ཙམ་རིང་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་གནང་ཐུབ་མེད་པས། ཐེངས་འདིར ྋགོང་ས་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་བསྩལ་གནང་བའི་གསུང་ཆོས་འདིའི་སྐབས་འཛམ་གླིང་ས་ཕྱོགས་གང་ས་ནས་དད་ལྡན་ཆོས་ཞུ་བ་ཁྲི་ཚོ་མང་པོ་བཅར་ཡོད་པ་རེད།

རེས་གཟའ་ཟླ་བ་ནས་བཟུང Saint Peter's Basilica མཆོད་ཁང་ཆེན་མོའི་ནང་བླ་ཆེན་དམ་པ་ཁོང་གི་སྐུ་ཕུང་མང་ཚོགས་དང་དད་ལྡན་པ་རྣམས་ལ་མཇལ་ཁ་མགོ་འཛུགས་གནང་གི་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ནང་དེ་རིང་གི་གསར་འགྱུར་ཁག་མུ་མཐུད་གསན་རོགས་ཞུ།

དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། རང་ཅག་བོད་བརྒྱུད་ནང་བསྟན་ལ་སློབ་སྦྱོང་བྱེད་མཁན་སུ་ཞིག་ཡིན་ཀྱང། བཀའ་དང་པོ་བདེན་བཞིའི་ཆོས་འཁོར་ཞེས། རྒྱུས་མངའ་ཟབ་མདོག་ཁ་བ་ཞིག་བྱེད་ཀྱི་ཡོད་ཀྱང། བདེན་པ་བཞི་ཡི་ཆོས་འཁོར་གྱི། བདེན་པ་དང་པོ་དེ། སྡུག་བསྔལ་གྱི་བདེན་པ་ཡིན་པ་དང། སྲོག་ལྡན་གྱི་སེམས་ཅན་མཆིས་སོ་ཅོག་གིས། སྡུག་བསྔལ་ལ་དགའ་མོས་མི་བྱེད་པའི། རང་བཞིན་ལྷན་སྐྱེས་ཀྱི་ཆོས་ཉིད་ལ་བརྟེན་ནས། སྡུག་བསྔལ་དང་འབྲལ་འདོད་ཀྱིས་ཐབས་ཤེས་བྱེད་ཀྱི་ཡོད་པ་དང། སྡུག་བསྔལ་དང་ཁ་འབྲལ་དགོས་ན། སྡུག་བསྔལ་སྤང་ཐབས་བྱེད་པ་ལས། སྡུག་བསྔལ་མི་འདོད་པ་ཙམ་དང། སྡུག་བསྔལ་ལ་དགའ་མོས་མི་བྱེད་པ་ཙམ་གྱིས་གར་ཡང་སྙོག་ཐབས་མེད་པའི་དབང་གིས། སངས་རྒྱས་ཀྱིས་སྡུག་བསྔལ་སྤང་ཐབས་གོང་ན་མེད་པ་སྟེ། སྡུག་བསྔལ་སྐྱེད་བྱེད་ཀྱི་རྒྱུ་དགག་དགོས་པའི་ལམ་སྟོན་མཛད་པ་དང། སྡུག་བསྔལ་གྱི་རྒྱུ་རྦད་དེ་བཀག་པའི་སྟོབས་ཀྱིས་སྡུག་བསྔལ་དང་གཏན་དུ་བྲལ་བའི་བྲལ་ཆའི་བདེ་བའམ་ཡོན་ཏན་ཞིག་ཐོབ་རྒྱུ་ཡོད་པ་དེ་ལ་འགོག་པའི་བདེན་པ་ཞེས་འབོད་ཀྱི་ཡོད་པ་དང། སྡུག་བསྔལ་སྤངས་ནས་འགོག་པའི་བདེན་པ་ཐོབ་ཐབས་སུ་ལམ་གང་དང་གང་ཞིག་ལ་ཉམས་ལེན་བྱ་ཐབས་ཀྱི་བདེན་པ་བཅས་བསྟན་པ་ནི་ངེས་པར་དུ་ཤེས་ཐབས་བྱ་དགོས་པའི་སྤྱི་སྒྲོམ་གལ་འགངས་ལྡན་པ་དེ་ཡིན། རྒྱུ་མཚན་དེ་འདྲའི་ཕྱིར་ན། གལ་སྲིད་ཐེག་པ་ཆེན་པོའི་ལྟ་བ་ཁས་ལེན་མི་བྱེད་པའི་ནང་པ་བ་ཞིག་ལ་མཚོན་ན། དགེ་བཅུའི་ཡོན་ཏན་ལ་གནས་པའི་དབང་གིས་སྐྱེ་བ་ཕྱི་མར་མངོན་མཐོའི་ལུས་རྟེན་ལྟ་བུ་འབྱུང་ཐུབ་རྒྱུ་ཡིན་པ་ལས། ཐར་པའི་གོ་འཕང་སྒྲུབ་བྱེད་ཀྱི་གནས་ཚུལ་ལོང་བ་ཞིག་ཀྱང་གཏན་དུ་མེད་པ་ཡིན་ཏེ། ཐེག་པ་ཆེན་པོའི་དགོངས་འགྲེལ་གྱི་བསྟན་བཅོས་དེ་དག་ཁས་ལེན་མ་བྱས་པ་ཡིན་ན། དེའི་སྒྲུབ་བྱེད་ཀྱི་གཞུང་ལུགས་ཚད་ལྡན་གཞན་ནི་མེད་པའི་དབང་གིས་ཡིན་ལ། དེ་འདྲའི་གནས་བབ་ཀྱི་སྟེང་ནས་བསམ་བློ་ཞིབ་ཚགས་བཏང་བ་ཡིན་ན། བདེན་བཞིའི་ཁྱད་ཆོས་མི་རྟག་སོགས་བཅུ་དྲུག་ཅེས་པའི་མི་རྟག་པ་དེ་ཡང། མི་ཤི་བ་དང་ཤིང་སྡོང་འགྱེལ་བ། རི་བསྙིལ་བ་ལྟ་བུའི་མི་རྟག་པ་རགས་པ་ཙམ་ལས། སྐད་ཅིག་སྐད་ཅིག་གིས་འཇིག་འགྲོ་བའི་མི་རྟག་པ་ཕྲ་མོ་དེ་སྤྱིར་བཏང་གི་མི་ཕལ་ཆེར་ལ་ཤིན་ཏུ་ལྐོག་གྱུར་ཆགས་ཀྱི་ཡོད། མཐོང་བ་མངོན་གྱུར་དང་ཅུང་ཟད་ལྐོག་གྱུར། ཤིན་ཏུ་ལྐོག་གྱུར་གྱི། གཞལ་བྱའི་གནས་གསུམ་པོ་དེ་དག། དངོས་སུ་ཤེས་རྟོགས་བྱ་མ་ཐུབ་རུང། རྟགས་དང་རྒྱུ་མཚན་ལ་བརྟེན་ནས། ཤེས་རྟོགས་བྱ་བའི་ཐབས་ལམ་ཡོང་གི་ཡོད་ལ། ལྷག་པར་དུ། ལོ་ངོ་བརྒྱ་ཕྲག་གཅིག་གཉིས་ཀྱི་གོང་ལ། ཤིན་ཏུ་ལྐོག་གྱུར་ཡིན་པའི་དོན་དག་ཁག་ཅིག། ཚན་རིག་གི་ཁྲིད་འདེགས་ལ་བརྟེན་ནས། ད་ལྟ་མངོན་སུམ་གྱི་སྤྱོད་ཡུལ་ཆགས་པ་མང་དག་ཅིག་འབྱུང་གི་ཡོད་པ་ལྟར། ཆེ་ཤེལ་རྒྱང་ཤེལ་སོགས་ཀྱི་ནུས་པ་ལ་བརྟེན་ནས། ཉིང་རྡུལ་ཤིན་ཏུ་ཕྲ་མོའི་མི་རྟག་པའམ། འགྱུར་བའི་རང་བཞིན་དངོས་སུ་མཐོང་ཐུབ་པ་སོགས། ཡུལ་དང་དུས་དང་གཟེངས་བསྟོད་ཀྱི་རྐྱེན་ལས། སྔར་མ་ཤེས་མ་རྟོགས་པའི་དོན་དག་མང་དག་ཅིག་ད་ལྟ་མངོན་སུམ་ལ་སྣང་གི་ཡོད་པ་དེ་ཡིན།

ད་ལྟ། ཡུལ་མཐོང་བ་མངོན་གྱུར་ཙམ་མ་ཡིན་པའི་ལྐོག་གྱུར་ཡོད་ཚད་པ་ཞིག་སུས་བལྟས་ནས་ཤེས་ཀྱི་རེད་པ་དང། དུས་རབས་དཔེར་ན་བརྒྱ་ཕྲག་ཁ་ཤས་གོང་ལ་ཡང་མི་སུ་གཅིག་གི་བློ་ལ་མེད་བསྡད་པ་མང་པོ་ཞིག་དེ་རིང་ཁ་སང་གསར་པ་སླེབས་མི་འདུག་གས་ད་ག་དེ་བཞིན་ཆེ་ཤེལ་རྒྱང་ཤེལ་ག་ཚོད་ཤུགས་ཆེ་རུ་ཕྱིན་པའི་ཚོད་ཀྱིས་དཔེར་ད་འཛམ་གླིང་མཐའ་ཡས་པ་ཅིག་མཐའ་མེད་པ་ཅིག་མཐོང་བསྡད་འདུག་ག། སྔ་མོ་དང། ཆོས་ལུགས་འཛམ་གླིང་བཀོད་པ་པོ་འདོད་མཁན་གྱི་ཆོས་ལུགས་ཚོའི་ནང་ལོགས་ལ་ཡ། འཛམ་གླིང་དེ་གཅིག་པོ་ཞིག་མ་གཏོགས་ཤག་ཤག་གསུང་དགོས་ཀྱི་ཡོད་མ་རེད། རེད་བ། ས་གཞི་བདག་གི་དེ་སྐར་མ་རེད་བྱས་སྐར་ཚོགས་རེད་བྱས་ཡོད་རེད་བས་སོར་བྱས་ཨེ་ནི་ང་ཚོ་དེ་དེ་དེ་ཞིག་ད་དེ་ཨེ་ནི་དཀོན་མཆོག་བཀོད་པ་རེད་ཟེར་སོར་བྱས་དེ་གང་འགྲོ་བསྡད་ཀྱི་འདུག་བ། ས་དེ་རེད་ཡིན་དུས་ག་ད་དེ་ཞིག་དེ་དུས་མི་རྟོགས་པ་དང་མ་ཤེས་པ་མང་པོ་ཞིག་དེ་རིང་ཁ་སང་ཤེས་ཡོང་གི་ཡོད་རེད་བ། ས་དེ་དེ་རིང་ཁ་སང་གསར་དུ་བྱུང་བ་མ་རེད་དེའི་དུས་ལ་ཡོད་རེད་བ་ཡིན་ནའི་དེ་དུས་ལྐོག་གྱུར་ཆགས་བསྡད་ཡོད་རེད་བ།

ཤེས་པ་རགས་པ་དེ་ཚོ་ལས་ང་ཚོ་མངོན་དུ་གྱུར་ནས་མངོན་གྱུར་ཆགས་བསྡད་ཀྱི་འདུག་སྟེ་ཤེས་པ་ཕྲ་མོའི་རིགས་མང་པོ་ཞིག་ཕལ་ཆེར་ལྐོག་གྱུར་རེད། ཤིན་ཏུ་ལྐོག་གྱུར་ཡོང་གི་མེད་འགྲོ། བྱས་ཙང་ད་དེ་འདྲའི་ཅིག་གི་ཨེ་ནི་རྒྱུན་གྱི་སྒང་ནས་བསམ་བློ་བཏང་དགོས་བྱུང་ན་ལྐོག་ལྐོག་གྱུར་རེད་འདུག་ག། ད་མཐོང་བ་མངོན་གྱུར་ཙམ་མ་གཏོགས་ཁས་མི་ལེན་མཁན་གཅིག་གིས་ཨེ་ནི་ལྐོག་གྱུར་གྱི་གནད་དོན་ཅིག་གཏན་ལ་ཕབ་དགོས་བྱུང་ན་ཁོ་མ་ཤེས་པ་རེད་མ་རྙེད་པ་རེད་མ་གཏོགས་དེ་མེད་པར་རྙེད་པ་རྩ་བ་ཉིད་ནས་མ་རེད་པ།

དེ་དག་རེ་རེའི་སྐྱེད་བྱེད་ལ་དངོས་རྒྱུ་དང་བརྒྱུད་རྒྱུ་གཉིས་རེ་དང། དངོས་རྒྱུ་ལ་ཡང་ཉེར་ལེན་གྱི་རྒྱུ་དང་ལྷན་ཅིག་བྱེད་རྐྱེན་གཉིས་འཇོག་གི་ཡོད་པ་སོགས་མཛོད་དང་རྣམ་འགྲེལ་གྱི་གཞུང་དུ་གསལ་པོར་བསྟན་ཡོད་པ་ལྟར། དངོས་པོ་གང་ཞིག་རང་གི་རྫས་རྒྱུན་དུ་རྫས་སུ་གཙོ་བོར་སྐྱེད་བྱེད་དེ་ཉེར་ལེན་གྱི་མཚན་ཉིད་ཡིན་པའི་ཕྱིར་ན། ཤེས་པ་ལྟ་བུ་ལ་མཚོན་ན་ཤེས་པ་རང་གི་རྫས་རྒྱུན་དུ། རྫས་སུ་གཙོ་བོར་སྐྱེད་བྱེད་དེ། ཤེས་པའི་ཉེར་ལེན་གྱི་མཚན་ཉིད་ཡིན་པས། གསལ་ཞིང་རིག་པ་ཤེས་པའི་ངོ་བོ་དང། ཤེས་པ་མྱོང་བའི་བདག་ཉིད་ཅན་དུ་བསྟན་པའི་ཕྱིར་ན། གཟུགས་ཅན་གྱི་དངོས་པོ་སྐྱེད་བྱེད་ཀྱི་ཉེར་ལེན་དང། ནང་གི་རྣམ་པར་ཤེས་པ་སྐྱེད་བྱེད་ཀྱི་ཉེར་ལེན་གཉིས། གསལ་ཞིང་རིག་པ་དང། མྱོང་བའི་བདག་ཉིད་ཅན་ཡིན་མིན་སོགས། དངོས་པོའི་གནས་ལུགས་ཀྱི་ཐོག་ནས་བརྟག་གཞིག་བྱས་ཚེ་མི་འདྲ་བ་ཆགས་ཀྱི་ཡོད་ཀྱང། ཤེས་པ་ཇི་ལྟར་གསལ་རིག་ཡིན་པའི་ཚུལ་ལ་འགྲེལ་བཤད་ཞིབ་ཚགས་རྒྱག་དགོས་ན། གཅིག་ནས་འབྲེལ་ཡོད་ཀྱི་གཞུང་ལུགས་ཚད་ལྡན་ནས་ཇི་ལྟར་བསྟན་པ་ལ་སློབ་སྦྱོང་བྱ་དགོས་པ་དང། གཉིས་ནས་སེམས་གསལ་རིག་ལ་དམིགས་པའི་སྒོམ་ལ་ཞུགས་ནས་མྱོང་བ་ཐོན་དུ་འཇུག་ཐུབ་པ་ཡིན་ན། སྤྱིར་བཏང་གི་དབང་ཤེས་རགས་པས་མྱོང་མི་ཐུབ་པའི་གསལ་སྣང་ལྷག་པོ་འབྱུང་བའི་ལམ་ནས་ཤེས་རྟོགས་བྱ་ཐུབ་རྒྱུ་ཡིན་པའི་སྟབས་ཀྱིས། ཐབས་ལམ་སྣ་ཚོགས་ཀྱི་སྒོ་ནས་མྱོང་ཐབས་བྱ་དགོས་པའི་ལམ་སྟོན་མཛད་ཡོད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་སྤྱིར་བཏང་ནང་པའི་ཆོས་ལ་འཇུག་པ་ནི། ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པའི་ཕྱིར་དུ་འབད་བརྩོན་བྱ་འདུན་ཡོད་པ་དེ་ཡིན་མོད། དེ་ལྟ་བུའི་ཤིན་ཏུ་བྱ་དཀའ་བའི་གནས་དེ་འདྲ་ལ། དེ་ཙམ་ཟབ་ཞུགས་བྱ་མ་ཐུབ་རུང། ནང་བསྟན་གཞུང་ལུགས་སུ། དངོས་པོ་ལ་གཟུགས་ཤེས་ལྡན་མིན་འདུ་བྱེད་གསུམ་དུ་དབྱེ་བའི་དངོས་པོ་རིགས་གསུམ་པོ་དེ་དག་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་དམིགས་བསལ་བ་གང་དང་གང་ཡིན་པ་ལ་བརྟག་དཔྱད་ཞིབ་ཚགས་གཏོང་རྒྱུ་དང་ལྷག་པར་དུ། ཤེས་པའི་གསལ་རིག་གི་ངོ་བོ་ལ་ངེས་ཤེས་འདྲེན་པའི་ཕྱིར་དུ་ཀུན་རྟོག་གི་འཕྲོ་འདུ་བཀག་སྟེ། ཤེས་པ་སོ་མ་མ་བཅོས་པའི་ངོ་བོར་སྐྱེ་བ་དེ་ལ་མྱོང་བ་ཐོན་པར་བྱ་རྒྱུ་དེ་ནི་ཤིན་ཏུ་གལ་ཆེན་ཆགས་ཀྱི་ཡོད་པ་སྟེ། སངས་རྒྱས་ཀྱི་བསྟན་པ་ལ་བྱ་བ་བྱས་པའི་ཚད་གཞི་ཡང་འདི་འདྲའི་སྟེང་ནས་བཀོད་དགོས་པ་དང། སྒོམ་གྱིས་མི་ཚེ་སྐྱེལ་བའི་ཁ་ཕོ་ངོ་མ་དེ་ཡང་འདི་འདྲའི་སྟེང་ནས་མངོན་པར་བྱ་རྒྱུ་ནི། མགོན་པོ་མཆོག་ཉིད་ཀྱིས་ང་ཚོ་རེ་བའི་མིག་འབུར་གཏོད་མཁན་དག་ལ་ཡང་དག་པའི་ལམ་སྟོན་གནང་བའི་དགོངས་གཞི་ངོ་མ་དེ་ཉིད་ཆགས་ཀྱི་ཡོད། ད་དེ་ནས་ང་རང་ཚོ་དཔེ་ཆ་ནང་ལོགས་ལ་ཡ་ཨ་ནི་དངོས་པོ་གང་དང་གང་ཡིན་ནའི་ཁོ་རྒྱུ་ལ་བརྟེན་ནས་ཡོང་དགོས་ཀྱི་རེད། ཁོ་རྒྱུ་དེ་ལ་ལྷན་ཅིག་བྱེད་པའི་རྐྱེན་ཡོད་རེད་དེ་ཉེར་ལེན་གྱི་རྐྱེན་ཡོད་རེད། ཉེར་ལེན་མེད་ན་ད་གང་ལྟར་རྒྱུ་རྒྱུ་གང་ཞིག་འབྲས་བུ་དེའི་ངོ་བོ་ལ་ཕར་ད་འགྱུར་འགྲོ་མཁན་ཅིག་ཉེར་ལེན་གྱི་རྒྱུ་བཤད་ཀྱི་འདུག་བ། ད་དེ་འདྲ་ཡིན་དུས་ཙམ་ནས་ཁོ་ཕྱི་གཟུགས་ཅན་ལ་ཨེ་ནས་ཉེར་ལེན་གྱི་རྒྱུ་ཡོད་དགོས་པ་ནང་བཞིན་ང་རང་ཚོ་ནང་གི་རྣམ་པར་ཤེས་པ་ལ་ཡིན་ནའི་ཉེར་ལེན་གྱི་རྒྱུ་དགོས་ཀྱི་རེད་ཟེར། འདི་རེད་པ་ད། ད་ངས་ལ་ཤེས་པའི་རང་བཞིན་དེ་གསལ་རིག་ཅིག་མྱོང་བའི་བདག་ཉིད་གཟུགས་ཅན་གྱི་ཡ་ཁོ་རང་ཅིག་གོ་གནས་ནས་འགྲོ་ཡ་རོ་ཡོད་དེ་བ་ཅིག་ཁོ་གཉིས་པ་དེ་མི་འདྲ་བ་ཅིག་ཆགས་ཀྱི་འདུག་བ། དངོས་པོའི་གཤིས་ཀ་མི་འདྲ་བ་གཅིག་གིས་རང་རང་གི་ཉེར་ལེན་གྱི་རྒྱུ་དེ་ཁོ་མི་འདྲ་བ་གཅིག་ལས་དགོས་ཀྱི་རེད་པ། དེ་འདྲ་ཡིན་དུས་ཚང་ནས་ད་ད་ལྟའི་ཤེས་པའི་རྒྱུན་དེ་ནི་སྐྱེ་ཁ་མའི་ཤེས་པ་ཤེས་པ་དང་སྐྱེ་ཁ་མའི་ཤེས་པ་དེ་གི་རྒྱུན་ཡང་དེད་ཕྱིན་པ་ཡིན་ན་མངལ་དུ་ཉིང་མཚམས་སྦྱར་བའི་ཁ་ཐུག་རེ་ད་བྱ་གི་ཡོད་རེད་བ། ད་མངལ་འདི་ཡག་པོ་ཤེས་པ་ལ་ཡ་གསལ་རིག་ཟེར་བ་ཁོ་ཡག་པོ་ཤེས་དགོས་ཀྱི་ཡོད་རེད། དཔེར་ན་སྤྱི་བཏང་མི་ཚུགས་བག་ཞག་ནི་དཔེར་ན་དཔེ་ཆ་བྱེད་མཁན་ཚོས་ཁ་ནས་པའི་གསལ་རིག་ཞིག་ནི་བརྒྱ་ཕྲག་སྟོང་ཕྲག་ཁྲི་ཕྲག་ལབ་གི་ཡོད་རེད་དེ་ཡིན་ནའི་སེམས་ཀྱི་ནང་ལོགས་ལ་གསལ་རིག་ལབ་ན་ཨེ་ག་ཡིན་གོ་བསམ་པའི་བཟོ་ཅིག་མ་གཏོགས་ཅིག་སོ་སོས་དམིགས་བསལ་དོ་སྣང་བྱས་ནས་ཤེས་རིག་གསལ་རིག་ཟེར་ཡག་དེ་ཨེ་ནི་ཅིག་ཤེས་འདེབས་པ་ཁོ་ར་དམིགས་བསལ་དོ་སྣང་བྱས་མ་བྱུང་ན་ཤེས་ས་མ་རེད་པ་ས་ད་དེ་ལ་ཡ་བའི་སེམས་ལ་དམིགས་པའི་ཞི་གནས་སྒོམ་མཁན་དེ་ཚོ་བྲལ་ཏེ་གསལ་རིག་ཟེར་ཡག་དེ་ཁོ་ར་མྱོང་བའི་ཐོག་ནས་ཁོ་ངོ་འཕྲོད་བདེ་བ་ཅིག་ཕལ་ཆེར་ཡོད་རེད། ཅི་གལ་ཆེན་པོ་འདུག་བ། ངས་ལ་ཚ་བ་ཐམས་ཅད་ཆེན་པོ་ཞིག་བ་ཞག་ངས་ལ་ང་རང་ཚོའི། ཅི་ག་ཟེར་རེད་དེ། སུ། ཅི་ག་ཟེར་རེད་བུ་གའི་དངོས་པོ་གཏན་ལ་ཕབ་ཡག་གི་ནང་ལོག་ལ་གཟུགས་ཤེས་ལྡན་མིན་འདུ་བྱེད་གསུམ་ཞེས་བཤད་དེ་གའི་ཤེས་པ་ཟེར་ཡག་དེ་ཡག་པོ་ཅིག་ངོས་འཛིན་ཡག་ལ་ཡ་ད། ཁོ་ཅིག་གསལ་རིག་གི་མྱོང་བ་རོག་ཏུ་སྟོན་ནས། དེ་རྣམ་རྟོག། རྣམ་རྟོག་གི་འཕྲོ་འདུ་བ་བཀག་ནས། ཨེ་ནི། དེའི་སྒང་ནས་ཨེ་ནི་ཤེས་པ་སོ་མ་མ་བཅོས་པའི་མྱོང་བ་ཅིག

དཔེ་རུ་བྱ་བཞིན་ཨ་འདི་ཚན་རིག་པ་ཅིག་གིས་སྐབས་ཅིག་འདི་བྱས་ཏེ་འདི་བྱས་ཏེ་འདི་བྱུང། གཞན་གྱི་སྡུག་བསྔལ་མཐོང་ནས་སེམས་ལ་ཡང་མི་བདེ་བ་ཡོད་བསྡད་པ་དེ་དག་མི་བདེ་བ་ཡོད་པའི་གནས་སྐབས་དང་ཨེ་ནི་རང་གི་སྡུག་བསྔལ་གྱིས་རང་ལ་མི་བདེ་བ་ཡོད་བསྡད་པའི་མི་བདེ་བའི་ཚོར་བ་མྱོང་སའི་ཀླད་པ་དེ་གཅིག་པ་རེད་ས། ང་དེ་ཡ་མཚན་པོ་བསམ་སོང།